དེ་ནས་ཟངས་དཀར་རི་ནང་བཀའ། དེ་ནས་ང་ཞའི་དེ་རིང་ཉིན་ན། དེ་ནས་ཡུལ་ཁག་སོ་སོའི་དེ་ནས་འགོ་བ་ལ་འགེས་མཉམ་པོ་མཉམ་པོ་དེ་ནས་མངའ་སྡེ་དབུས་སྐྱོང་ནང་དེ་ནས་དེ་ནང་ཙོགས་ལ་དེ་ནས་སློབ་གྲྭ་སོ་སོའི་དེ་ནས་སློབ་ཕྲུག་ནང་དེ་ནས་ཡང་ཕ་མ་མ་མང་པོ་ཞིག་འཛོམས་ཏེ་དེ་ནས་དེ་རིང། དེ་ནས་ཡིན་ན་དེ་ནས་བྷོ་ཊི་སྐད་ཀྱི་དེ་ནས་ང་དང་ཉིན་མོ་དེ་རིང་བཀའ་བརྩིས་པིན་སོང་པའི་ང་ཞའི་མ། ཟངས་དཀར་པ་མི་མང་ཚང་མས་བཅར་ཞུས་ཏེ་དེ་ནས་རྟེ་ན་ཞུ་ཅིན་དེ་ནས་ང་དང་དེ་ནས་སྐད་ཡིག་པོ་བྷོ་ཊི་སྐད་ཡིག་པོ་དེ་ནས་མགྱོགས་པ་ནས་མགྱོགས་པ་དེ་ནས་རྒྱ་རྒྱ་གར་རི་རྒྱ་གར་ཨ་མའི

དོན་ལ་མཉམ་པོ་མཉམ་པོ་དེ་ནི་ཡུལ་མང་པོ་ཞིག་ནས་ང་དང་འགོ་བ་ལེན་གེས་དང། Sarpanch དང Panch ལེན་གེས་ཡང་ཡུལ་དང་དེ་ནི School སོ་སོ་སོ་སོ་ནས་དེ་ནི་སློབ་ཕྲུག་དང་དགེ་རྒན་མང་པོ་ཞིག་གིས་ན་ཐུས། དེ་ནི་ཡིག་ང་དང་འགོ་མ་རང་དེ་ནི་ཟངས་དཀར་ན། དེ་ནི་བྷོ་ཊི་ཡི་སྐད་དེ་དེ་ནི་བཞག། ཟངས་དཀར་ལ་དེ་ནི་ཟངས་དཀར Subdivision ནས་དེ་ནི་ཕ་དུམ་གཅིག་པོ་མ་ཐད་ལ།

དེ་མེན་ནི་ང་དང་དེ་ནས་མི་རྒྱུད་རང་ཕུང་ཆ་ཅེས་ཡིན་ནོག། དེ་མེན་ནི་ང་དང་ཞག་ཤིག་འི་སྐད་ཡིག་པོ་སྟོངས་པ་ནང་མཉམ་པོ་ང་དང་མི་རྒྱུད་སྟོང་ཤེས་ཡིན་ནོག་ང་དེ། ཅི་ཟེར་ཤོག་ད་རིག་གཞུང་སྟོང་ཤེས་ཡིན་ནོག་ང་དེ། ཅི་ཟེར་ཤོག་ད། ཆོས་བཟང་མོ་བོ་ཀའོ་ཁྱེད་ད་ནི་དེ་རིང་ནང་པ། ང་དང་དེ་ནས་ཟླ་བ་ལྷ་ཁང་ཚང་མས་ཁྱེད་ད་ནི་ང་དང་བཀའ་འགྱུར་བསྟན་འགྱུར་འབུམ། ད་ཅི་ཞིག་ཁྱེད་ད་ནི་ང་དང་ཆོས་ཆོས་ཆེ་ཆོས་བོད་ནི་དར་དཀར་ནས་དེ་ནས་ཆོས་ཆོས་ཆེན་པོ་བཞི་དེ་རིང་ང་དང་བཟུང་སྟེ་ཡོད་ན། ཕྱིས་ན་སུན་བཟོས་ཀྱག་ཟེར་ན་དེ་སྐད་ཡིག་ཕྱིས་ན་ཡོངས་ཀྱག་དེ་སྐད་ཡིག་གི་མིང་པོ་ལ་དེ་ནི་བྷོ་ཊི་སྐད་ཡིག་ཟེར་ནོ་ཀའོ་དེ་ནི་སམ་བྷོ་ཊ་བཀའ་དྲིན་ཅན་ནས་དེ་ནི་མཛད་ཀྱག་ཀའོ་ཁྱེ་དེ་ནི་རྒྱལ་པོ་བཀའ་དྲིན་ཅན་དེ་ནི་སྲོང་བཙན་སྒམ་པོའི་དུས་ལ་དེ་ནི་དེ་རིང་སང་དེ་ནི་ང་དང་ལོ་གཅིག་སྟོང་བཞི་བརྒྱ་ལྔ་བརྒྱ་སྔན་ལ་དེ་ནི་ང་དང་མཛད་དེ་ནི་ཧོ་ལ་དོ་སོང་པ་སང་ན་ངའི་མིང་ཕེག་མ་བཞུགས་ལ་ཡང་བསྐྱར་དེ་ནི་ལག་གཉིས་ཐལ་མོ་སྦྱར་ཏེ་དེ་ནི་མ་ནི་ཞུ་བ་ཕུལ་ཡིན་ང་དང་སུ་ཚང་མ་ལ་ཞུ་བ་ཕུལ་ཡིན་དེ་རིང་ང་དང་དེ་ནི་ཞག་གཅིག་ཅིག་བརྩིས་ཏེ་དེ་ནི་ཅི་ཟེར་ཞོག་འི་སྐད་ཡིག་པོ་དེ་ནི་དར་ཆ་ཅེས་ན་ཁྱབ་ཆ་ཅེས་ན་མ་ནི་ཅིག་ཐོང་ཅིག་མ་ནི་ཅི་ཟེར་ཞོག་ད།